འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་ཐམ་པ་རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོ་བོད་ཟླ་བརྒྱད་པའི་ཚེས་དགུ་དང། སྤྱི་ལོ་ཉིས་སྟོང་ཉེར་གསུམ་ལོ་ཟླ་དགུ་པའི་ཚེས་བཅུ་བཞི་རེས་གཟའ་ཉི་མ་རེད་ལ། ཐེངས་འདིའི་ལས་རིམ་ཁག་ཕྲན་སྟག་ལྷ་རྒྱལ་གྱིས་རྣམ་པ་ཚོར་ངོ་སྤྲོད་དང་རྒྱང་སྲིང་བྱེད་རྒྱུ་ཡིན། གསན་མཁན་རྣམ་པ་ཚོ་དེ་རིང་གི་ལས་རིམ་ཁག་ཐོག་མར། སྤྱི་ནོར ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་བཀྲ་ཤིས་ལྗོངས་གཞིས་ཆགས་ན་ཡོད་པའི་ཁམས་སྒར་འབྲུག་དྷརྨ་ཀ་རའི་སློབ་གཉེར་ལས་འཆར་དབུ་འབྱེད་མཛད་སྒོའི་ཐོག་ཆིབས་བསྒྱུར་སྐྱོང་གནང་མཛད་རྒྱུ་ཡིན་པའི་གནས་ཚུལ་ཞིག་དང་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་རྒྱ་ནག་གཞུང་གིས་བོད་དང་ཤར་ཏུར་ཀི་སི་ཐན་གྱི་ཤེས་ལྡན་མི་སྣར་འབུར་བཅོམ་དང་འཛིན་བཟུང་བཙོན་འཇུག་སོགས་བྱེད་བཞིན་པའི་སྐོར་གྱི་དམིགས་བསལ་གསར་འགྱུར་ཞིག་དང། མཐར་ལྕགས་མོ་འཚོས་གཙོ་སྐྱོང་གནང་བའི་རང་དབང་གླེང་སྟེགས་ཞེས་པའི་ཆེད་སྒྲིག་ལེ་ཚན་ཞིག་དང་བཅས་དེ་རིང་གི་ལས་རིམ་ལ་གསན་རོགས། གསན་མཁན་རྣམ་པ་ཚོ་ཐོག་མར་དེ་རིང་གི་གསར་འགྱུར་གལ་ཆེན་ཁག་ཅིག་བཤད་ཀྱིས། སྤྱི་ནོར ྋགོང་ས ྋརྒྱལ་རིན་པོ་ཆེ་མཆོག་བཀྲ་ཤིས་ལྗོངས་གཞིས་ཆགས་ན་ཡོད་པའི་ཁམས་སྒར་འབྲུག་དྷརྨ་ཀ་རའི་སློབ་གཉེར་ལས་འཆར་དབུ་འབྱེད་མཛད་སྒོའི་ཐོག་ཆིབས་བསྒྱུར་སྐྱོང་གནང་མཛད་རྒྱུ་ཡིན་པ་རེད། དེ་ཡང་ཚེས་ཉི་ཤུ་རྩ་གསུམ་ཉིན་བོད་མིའི་སྒྲིག་འཛུགས་ཀྱི་གཞུང་འབྲེལ་དྲ་རྒྱའི་ཐོག་སྤེལ་བའི་གནས་ཚུལ་ལ་གཞིགས་ན་རྡ་སའི་ཉེ་འཁོར་བཀྲ་ཤིས་ལྗོངས་བོད་མིའི་གཞིས་ཆགས་སུ་ཆགས་པའི་ཁམས་སྒར་བཤད་གྲྭ་འབྲུག་མཐོ་སློབ་དྷརྨ་ཀ་རའི་སློབ་གཉེར་ལས་འཆར་དབུ་འབྱེད་ཀྱི་མཛད་སྒོའི་ཐོག་ཇི་ལྟར་གསོལ་འདེབས་ཞུས་པ་བཞིན་སྤྱི་ནོར ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་ཚེས་ཉི་ཤུ་རྩ་བདུན་ཉིན་ཆིབས་བསྒྱུར་སྐྱོང་གནང་མཛད་རྒྱུ་ཡིན་པ་དང་ཆབས་ཅིག་ཏུ་འབྲུག་དྷརྨ་ཀ་རའི་མཐོ་སློབ་དབུ་འབྱེད་ཀྱི་མཛད་སྒོའི་ཐོག་གསུང་ཆོས་ཡང་སྩལ་གནང་རྒྱུ་གཏན་འཁེལ་ཡོད་པ་རེད་བོད་ཀྱི་ནང་བའི་རིག་གཞུང་དང་བདེ་སྡུག་གི་དགེ་རྩ། འབྲུག་དྷརྨ་ཀ་རའི་མཐོ་སློབ་དེ་ནི་གཞུང་འབྲེལ་མིན་པའི་ཚོགས་པ་ཞིག་ཡིན་ཞིང། སྤྱི་ལོ་ཉིས་སྟོང་བཅུ་ལོར་གསར་འཛུགས་གནང་ཡོད་པ་རེད། སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ད་ལོའི་ལོ་མཇུག་ལ་རྒྱ་གར་ལྷོ་ཕྱོགས་སྦེལ་ཀོབ་དང་ཧོན་སུར་བོད་མིའི་གཞིས་ཆགས་ཁག་ཏུ་ཆིབས་བསྒྱུར་བཀའ་དྲིན་སྐྱོང་གནང་མཛད་འཆར་ལ་ས་གནས་བོད་མི་རྣམས་དགའ་ཚོར་ཆེན་པོའི་ངང་ནས་མགོན་པོ་གང་ཉིད་ཀྱི་ཞལ་མཇལ་རྒྱུ་དང་གསུང་མཇལ་རྒྱུའི་སྐལ་བཟང་གི་གོ་སྐབས་ཤིག་ཡིན་པར་ངོས་འཛིན་ཞུ་བཞིན་ཡོད་པ་རེད། ད་ལྟའི་ཆར་རྒྱ་གར་ལྷོ་ཕྱོགས་ཁུལ་གྱི་དགོན་སྡེ་གྲྭ་ཚང་སོ་སོས་རྒྱལ་བའི་ཆིབས་བསྒྱུར་ཆེད་ལ་གྲ་སྒྲིག་ཚ་ཚ་འུར་འུར་ངང་ཞུ་བཞིན་པ་དང་ཟླ་བ་འདིའི་ཚེས་ཉི་ཤུ་རྩ་ལྔ་ཉིན་ནི་སྦེལ་ཀོབ་གཞིས་ཁོངས་ཀྱི་ས་གནས་འགོ་འཛིན་དང་དགོན་སྡེ་ཁག་གི་ཕྱག་མཛོད་རྣམས་ལྷན་འཛོམས་ཀྱིས་ཆིབས་བསྒྱུར་དང་འབྲེལ་བའི་ཐོག་བཀའ་བསྡུར་གནང་རྒྱུ་དང་དེ་རྗེས་རིམ་བཞིན་ལྷོ་སྤྱི་དང་རྒྱ་གར་རྫོང་དཔོན་ཉེན་རྟོག་པའི་སྤྱི་ཁྱབ་སོགས་དང་མཇལ་འཕྲད་ཀྱིས་ཆིབས་བསྒྱུར་གྲ་སྒྲིག་དང་འབྲེལ་བའི་སྐོར་བཀའ་གནང་འཆར་ཡོད་པ་རེད། སྤྱི་ནོར་གོང་ས་མཆོག་རྒྱ་གར་ལྷོ་ཕྱོགས་ཁུལ་ལ་ཆིབས་བསྒྱུར་སྐྱོང་གནང་མཛད་རྒྱུའི་གནས་ཚུལ་བཟང་པོ་གོ་ཐོས་བྱུང་མ་ཐག་ས་གནས་བོད་མི་རྒན་གཞོན་བར་གསུམ་དང་སྐྱ་སེར་ཕོ་མོ་ཚང་མར་དགའ་ཚོར་ཚད་ལས་འདས་པ་བྱུང་འདུག་པས་དེའང་སྦེལ་ཀོབ་གཞིས་ཁོངས་གི་རིན་ཆེན་ནོར་བུ་ལགས་ཀྱིས་གསུངས་དོན། ད་ཡིན་ན་གཙོ་ཆེ་ཤོས་དེ་ཡང་ནི་ཁོ་རང་གི་ཞལ་གྱི་ཞལ་མཇལ་ཁྲོད་ལ་གསུང་གི་གསུང་གོ་བ་ཉིད་རེད། ཨང་སོ་སོ་ལ་དེ་རྗེས་ཀྱི་དགའ་སྤྲོ་དང་ཚོར་བ་ཆེན་པོ་བྱུང་གི་འདུག། སྤྱི་ནོར་གོང་ས་མཆོག་གིས་རྒྱ་གར་ལྷོ་ཕྱོགས་ཀྱི་མཛད་རིམ་ཁག་ལེགས་པར་འགྲུབ་པའི་རྗེས་སུ་གནས་མཆོག་རྡོ་རྗེ་གདན་ལ་ཆིབས་བསྒྱུར་སྐྱོང་གནང་གིས་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་དགུ་དང་སོ་གཅིག་བར་ཉིན་གྲངས་གསུམ་རིང་དུས་འཁོར་གསུང་ཆོས་ར་བའི་ནང་དུ་མགོན་པོ་ཀླུ་སྒྲུབ་ཀྱིས་མཛད་པའི་ཆོས་དབྱིངས་བསྟོད་པ་དང་འཇམ་པའི་དབྱངས་ཀྱི་རྗེས་གནང་བཅས་སྩལ་གནང་འཆར་ཡོད་པ་རེད།

བོད་མིའི་སྒྲིག་འཛུགས་ཀྱི་ཆེས་མཐོའི་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་གསུམ་སྡེབ་གཅིག་ཏུ་གནས་དབྱུང་བཏང་བའི་རྗེས་སུ་ད་བར་བོད་མིའི་སྤྱི་ཚོགས་ཁྲོད་གནད་དོན་དེ་དང་འབྲེལ་བའི་ཐོག་གླེང་སློང་ཤུགས་ཆེར་བྱས་ཡོད་པ་མ་ཟད་ད་ལྟའི་ཆར་བོད་མིའི་སྒྲིག་འཛུགས་ཀྱི་སྒྲོམ་གཞིའི་ནང་དཀའ་ངལ་ཆེ་ཤོས་ཤིག་ནི་ཆེས་མཐོའི་ཁྲིམས་ཞིབ་ཁང་དུ་ཁྲིམས་ཞིབ་པ་ཆེ་བ་མེད་པའི་ཁར་དམ་བཅའ་ཕུལ་ས་མེད་པའི་དཀའ་ངལ་དེ་ཡིན་པ་རེད། ཡུ་རོབ་མི་མང་རེ་འབོད་ཚོགས་པའི་གོ་སྒྲིག་འོག་འཛམ་གླིང་ས་ཕྱོགས་གང་ས་ནས་བོད་མི་དྲུག་བརྒྱ་ཙམ་ཞིག་བཞུགས་སྒར་གངས་སྐྱིད་ལ་གཟེབ་སྤོ་རྩེད་ཐང་དུ་ལྷན་འཛོམས་ཐོག་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པའི་ཐོག་ཁྲིམས་ཞིབ་པ་བསྐོ་གཞག་དང་འབྲེལ་བའི་བཅའ་ཁྲིམས་བསྐྱར་བཅོས་དགོས་པའི་ཞུ་འབོད་ཀྱི་ལས་འགུལ་སྤེལ་མུས་སུ་ཡིན་པ་རེད། ཚེས་ཉི་ཤུ་རྩ་གཉིས་ཉིན་ནི་སྤྱི་འཐུས་ཉི་ཤུ་ཡུ་རོབ་མི་མང་རེ་འབོད་ཚོགས་པའི་ཚོགས་མི་རྣམས་དང་ཐུག་འཕྲད་ཀྱིས་ལས་འགུལ་བ་རྣམས་ལ་གདུང་སེམས་མཉམ་བསྐྱེད་གནང་ཞིང་སྐབས་དེར་སྤྱི་འཐུས་ཟླ་བ་ཕུན་སྐྱིད་ལགས་ཀྱིས་ད་ལྟའི་ཆར་གྲོས་ཚོགས་འཚོགས་ཐུབ་མེད་པས་ལས་འགུལ་བ་རྣམས་སོ་སོའི་ས་གནས་སུ་ཕྱིར་ཕེབས་རོགས་ཞེས་འབོད་སྐུལ་བྱས་ཡོད་པ་རེད། གལ་སྲིད་ང་ཚོ་ཁྱེད་རང་ཚོ་དམ་འབྱོར་མི་མང་གི་འཐུས་མི་ཞིག་ལ་ཡིད་ཆེས་ཞིག་ཡོད་ན། ད་མུ་མཐུད་ནས་རྣམ་པ་ཚོ་མ་བཞུགས་རོགས་བྱེད། ཡང་ཚེས་ཉི་ཤུ་རྩ་གསུམ་ཉིན་ཡུ་རོབ་མི་མང་རེ་འབོད་ཚོགས་པའི་ལས་འགུལ་བ་རྣམས་བཞུགས་སྒར་གངས་སྐྱིད་གཟེབ་སྤོ་རྩེད་ཐང་དུ་སླར་ཡང་འཛོམས་གནང་ཡོད་པའི་ཁྲོད་སུད་སི་ནས་ཕེབས་པའི་སྒོ་དཔེ་ཡོན་ཏན་ལགས་ཀྱིས་སྤྱི་འཐུས་རྣམ་པས་མང་གཙོའི་ཀ་བ་གསུམ་གྱི་ནང་ནས་གཅིག་མེད་པའི་ཛ་དྲག་གི་གནས་སྟངས་ཤིག་ལ་ངོས་འཛིན་གྱིས། ཁྲིམས་ཞིབ་པ་བསྐོ་གཞག་དང་འབྲེལ་བའི་བཅའ་ཁྲིམས་བསྐྱར་བཅོས་འཕྲལ་དུ་གནང་རོགས་ཞེས་འབོད་སྐུལ་བྱས་ཡོད་པ་རེད།
ཨ་དེ་འདུག་འདུག་སྲིད་པ་ལས་བ་ན་ནི་སྤྱི་དོན་འཐུས་ཤོར་འགྲོ་ཡ་ཞིག་མ་གཏོགས་ལས་ཀ་ལ་ང་ཚོ་སྤྱི་བའི་ཐོག་ལ་དོན་དག་སྒྲུབ་ཡ་ཞིག་མེད་པ་ཐོང་ཟེར་ན་ང་ཚོས་ཁྲིམས་ཞིབ་པ་དེ་བསྐོ་གཞག་ཐོག་ཡ་གནང་ཡ་ཐོག་ལ་ཨ་ནི་ཐག་གཅོད་གནང་རོགས་གནང། ཡང་རྒྱ་གར་ལྷོ་ཕྱོགས་མོན་གོ་ཌི་འདོད་རྒུ་གླིང་ནས་ཕེབས་པའི་བསོད་ནམས་གཡུང་དྲུང་ལགས་ཀྱིས་བཅའ་ཁྲིམས་བསྐྱར་བཅོས་མ་གནང་བར་སྤྱི་ཚོགས་ནང་རྙོག་གླེང་དང་རྒྱ་ཆེའི་མི་མང་ཁྲོད་ལ་བརྡབ་གསིག་རིགས་ཐེབས་པ་ཡིན་ན་འགན་ཆ་ཚང་སྤྱི་འཐུས་བཞི་བཅུ་ཞེ་ལྔ་ལ་ཡོད་ཅེས་གསུངས་ཡོད་གི། ཡང་རྒྱ་གར་བྱང་ཕྱོགས་ལ་དྭགས་སུ་གནས་བཞུགས་སྟག་ལྷ་དབང་ཆེན་ལགས་ཀྱིས་སྤྱི་འཐུས་དགེ་བཤེས་སྨོན་ལམ་མཐར་ཕྱིན་ལགས་དང་རྒྱ་མི་གཞུང་ཚབ་ཀྱི་མི་སྣའི་དབར་འབྲེལ་བ་ཡོད་ཚུལ་གྱི་རྙོག་གླེང་དེ་གཙང་བཟོ་མ་བྱས་བར་དུ་གྲོས་ཚོགས་མ་འཚོགས་རོགས་གནང་ཞེས་འབོད་སྐུལ་ཞུས་ཡོད་པ་རེད་ལ། རྙོག་དྲ་འདི་གཙང་མ་མ་ཆགས་བར་དུ་གྲོས་ཚོགས་འཚོགས་ཡ་མི་འདུག་ཞུས་ཡོད།

གསན་མཁན་རྣམ་པ་ཚོ་འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ཡིན་ནི་ཡུ་གུར་བའི་དགེ་རྒན་ཆེན་མོ་ལྕམ་དཱ་ཝུ་ཐུ་ལ་རྒྱལ་ཁབ་བདེ་འཇགས་ལ་གནོད་སྐྱོན་བྱས་ལུགས་བསྙད་ནས་ཚེ་བཙོན་གྱི་ཁྲིམས་ཆད་བཅད་པ་ལྟར་རྒྱ་ནག་མར་ཤོག་གཞུང་གིས་བོད་ཁུལ་དུ་མི་སེར་སྤེལ་ཡུལ་གྱི་སྲིད་བྱུས་སྤེལ་བ་ནས་བཟུང་བོད་ཀྱི་ཤེས་ལྡན་མི་སྣ་འབུར་འཇོམས་དང་འཛིན་བཟུང་བཙོན་འཇུག་གི་གནས་ཚུལ་མུ་མཐུད་ནས་བྱུང་བཞིན་ཡོད་ཅེས་གནད་དོན་དབྱེ་ཞིབ་པས་འགྲེལ་བརྗོད་གནང་བའི་སྐོར་སྟག་ལྷ་རྒྱལ་གྱིས་གནས་ཚུལ་ཕྱོགས་བསྒྲིགས་བྱས་པ་ཞིག་ལ་གསན་རོགས་གནང། ད་གོང་ནས་ངོ་སྤྲོད་ཞུས་པ་བཞིན་ཨ་རིའི་འགྲོ་བ་མིའི་ཐོབ་ཐང་གི་སྒྲིག་འཛུགས་གྲོས་མོལ་ཐེབས་རྩ་ཁང་གིས་ཚེས་ཉི་ཤུ་རྩ་གཅིག་ཉིན་རྒྱ་ནག་གཞུང་གི་ནང་ཁུལ་མི་སྣ་ཞིག་གི་སྐད་ཆ་ལུང་དྲངས་ནས་སྤེལ་བའི་གནས་ཚུལ་ནང། ཡུ་གུར་བའི་ཤེས་ལྡན་མི་སྣ་དང་དམངས་སྲོལ་ཆེད་མཁས་པ་དགེ་རྒན་ཆེན་མོ་སྐྱེས་མ་རེ་ཨེ་ལི་དྭོ་བོ་ཐི་ལ་རྒྱལ་ཁབ་བདེ་འཇགས་ལ་གནོད་པ་བྱས་ལུགས་ཀྱི་ཉེས་མིང་བཙུགས་ནས་ཚེ་བཙོན་གྱི་ཁྲིམས་ཐག་བཅད་ཡོད་པ་མ་ཟད་ཆབ་སྲིད་ཐོབ་ཐང་མི་ཚེ་ཧྲིལ་བོར་འཕྲོག་ཡོད་པ་བཀོད་ཡོད་པ་རེད། དེ་ནི་རྒྱ་ནག་གཞུང་གི་ཁུངས་ལྡན་གནས་ཚུལ་གྱིས་སྐྱེས་མ་དྭོ་བོ་ཐི་ལ་ཚེ་བཙོན་གྱི་ཁྲིམས་ཐག་བཅད་པ་བདེན་དཔང་བྱས་པ་ཐོག་མ་དེ་ཆགས་ཡོད། དེ་སྔ་རྒྱ་ནག་གི་དཔོན་རིགས་ཤིག་གིས་གྲོས་མོལ་ཐེབས་རྩ་ཁང་ལ་དྭོ་བོ་ཐི་བཀག་ཉར་བྱས་ནས་ལོ་གཅིག་གི་རྗེས་ཏེ་ཉིས་སྟོང་བཅོ་བརྒྱད་ལོའི་ཟླ་བཅུ་གཉིས་པར་ཤིན་ཅང་ངམ་ཤར་ཏུར་ཀི་སི་ཐན་གྱི་འབྲིང་རིམ་ཁྲིམས་ཁང་ཞིག་གིས་རྒྱལ་ཁབ་ཁ་བྲལ་གྱི་ཉེས་མིང་བཙུགས་ནས་ཁྲིམས་གཅོད་བྱས་པ་དང་སྐྱེས་མ་དྭོ་བོ་ཐིས་ཉེས་ཆད་ཁས་མ་བླངས་པར་གོང་རིམ་ཁྲིམས་ཁང་ལ་ཞུ་གཏུག་བྱས་ཚུལ་བཤད་ཡོད་པ་རེད། ཉེ་ལམ་གྱི་གནས་ཚུལ་ནང་ཁོང་གི་ཞུ་གཏུག་དེ་བཞིན་ཤར་ཏུར་ཀི་སི་ཐན་གྱི་ཆེས་མཐོའི་ཁྲིམས་ཁང་གིས་དང་ལེན་བྱས་མེད་པ་ཁ་གསལ་བཏོན་ཡོད་པ་རེད། གནས་ཚུལ་ནང་སྐྱེས་མ་དྭོ་བོ་ཐི་ལ་རྒྱལ་ཁབ་ཁ་བྲལ་གྱི་ཉེས་མིང་གཡོག་པའི་ཁྲིམས་གཅོད་དེ་གསང་བའི་ངང་བྱས་ཡོད་པ་རེད།

གར་སོང་ཆ་མེད་བྱས་ནས་ཤེས་གི་ཡོད་བ་མ་རེད་ད་དཔེར་ན་ང་ཚོ་རོང་བོ་དགེ་འདུན་ལྷུན་གྲུབ་ཀྱི་དང་པོ་གང་ངེས་ཀྱི་དེ་ནས་ཆོས་ནས་དཔེ་དེ་ད་ག་པར་སོང་ན་མ་ཤེས་དེ་འདྲ་ག་ངེས་ཐེ་དེ་གང་ང་ཚོ་འགྲོ་བ་མི་ཐོབ་ཐང་གི་ཉལ་ཁྲི་རྒྱ་མཚོ་ལ་རྒྱ་ནག་གཞུང་ལ་དྲི་བ་བཀོད་ཡག་གི་དེའི་ནང་ལོགས་ལ་ནས་ཁོ་རང་གི་མིང་དེ་སྤྲད་ནས། ཨ་ནི་ཡར་སྙན་ཞུ་ཕུལ་ནས་ཨ་ནི་རྒྱ་ནག་གཞུང་ལ་དགེ་འདུན་ལྷུན་གྲུབ་ག་པར་ཡོད་ཟེར་དྲི་བ་དྲིས་དེའི་སྒང་ལ་ད་ཁོ་རང་ཚོ་གི་ཁྲིམས་ཐག་བཅད་པ་ཡིན་ཟེར་ད་ལོ་ཅིག་གི་ཁྲིམས་ཐག་བཅད་ཡོད་ཟེར་ཡ་དེ་འདྲ་རེད་ད་ནང་བཞིན་ཚ་བ་ཟླ་སྨྱུག་ལྟ་བུ་མཚོན་ན་ར་གར་སོང་ཆ་མེད་བྱས་ནས་ད་ལོ་མང་པོ་རེད་དེ་འདྲ་གནས་སྟངས་མང་པོ་ཅིག་ཆགས་བསྡད་ཡོད་རེད། དེ་མིན་ན་བོད་ཀྱི་ཤེས་ལྡན་མི་སྣ་འཛིན་བཟུང་བྱས་པར་རྒྱུ་མཚན་དང་ཉེས་པ་སྒྲོག་མི་དགོས་པར་ཞི་ཅིན་ཕིང་གིས་ཚང་མ་རྒྱ་ནག་ཅན་དུ་བསྒྱུར་རྒྱུའི་སྲིད་བྱུས་འོག་སྤྱིར་ན་བོད་མི་རིགས་དང་ཡང་སྒོས་སུ་ཤེས་ལྡན་མི་སྣ་དམིགས་འབེན་དུ་གྱུར་བ་རེད་ཅེས་ཡང་ཁོང་གིས་གསུངས་རྒྱུར། ད་རྒྱ་ནག་གཞུང་གི་ཤེས་ལྡན་མི་སྣ་འཛིན་བཟུང་བྱས་ཡག་ལ་རྒྱུ་མཚན་ཟེར་ཡོད་བ་མ་རེད་འཛིན་བཟུང་བྱས་ཁྲིམས་ཐག་བཅད་ཨ་ནི་དེ་ནས་ཉེས་པ་ག་རེ་ཡིན་ན་བསྒྲག་གི་ཡོད་རེད་དེ་འདི་སྒང་ལ་ཞི་ཅིན་ཕིང་གིས་རྒྱ་ནག་ཅན་དུ་བསྒྱུར་བ་དང་ཨ་ནི་ཀྲུང་ཧྭ་མི་རིགས་འདུ་ཤེས་ཟེར་ཡ་འདིའི་གི་བསམ་བློའི་འོག་ནས་ཨ་ནི་ཤེས་ལྡན་མི་སྣ་རྩ་མེད་མ་བཟོས་པ་ཡིན་ན་ཤེས་ལྡན་མི་སྣ་གི་བོད་གི་འདུ་ཤེས་དང་བོད་གི་རིག་གཞུང་བོད་གི་བསམ་བློ་བོད་གི་ལ་རྒྱ་ལ་སོགས་པ་ཨ་ནི་གོ་སྒྲུབ་བྱེད་མཁན་གི་རིགས་ཆགས་བསྡད་ཡོད་རེད་དེ་འདི་སྒང་ལ་ད། དང་པོ་ཤེས་ལྡན་མི་སྣ་དེ་ཚོ་རྩ་མེད་བཟོས། དེ་འདྲ་བྱས་ནས་ནི་བོད་མི་རིགས་ཀྱི་ངོ་བོ་རྩ་མེད་བཟོ་ཡ་དང་བོད་པ་རྒྱ་སྒྱུར་བྱེད་ཡ། དེ་ལ་ལམ་ཁ་བཟོ་གི་ཡོད་ཡ་དེ་འདྲ་ཟེར་བ་འདྲ་བོ་ཞིག་རེད། དེ་འདི་སྒང་ལ། ཅིག་འདས་པའི་ལོ་ཁ་ཤས་ནང་དེ་འདྲ་མང་པོ་ཞིག་བྱུང་བ་རེད་དཔེར་ན་ད་གསེར་རྟ་གི་ཕྱོགས་ནས་ཡིན་ན་ཡང་ཤེས་ལྡན་མི་སྣ་འཛིན་སྟངས་གཅིག་ལ་ཨ་ནི་དྲུག་དེ་འདྲ་འཇུས་ནས་ཁྲིམས་ཐག་བཅད།

ཁོང་མོས་སློབ་ཆེན་དེའི་ནང་གྲངས་ཉུང་མི་རིགས་ཀྱི་ཞིབ་འཇུག་ལྟེ་གནས་ཁང་ཞིག་གསར་འཛུགས་གནང་བ་མ་ཟད་ཤར་ཏུར་ཀི་སི་ཐན་གྱི་ག་ས་གང་ལ་སོང་ནས་དངོས་སུ་རྟོག་ཞིབ་བྱས་པ་དང་མི་རིགས་ལོ་རྒྱུས་ཁྱབ་ཁོངས་ཀྱི་ཆེད་མཁས་པ་ཞིག་ཡིན། ད་ཝུ་ཐི་ནི་རྒྱ་ནག་དམར་ཤོག་ཚོགས་མི་ཡིན་ཞིང་དེ་སྔ་རྒྱ་ནག་གི་རིག་གནས་ལྷན་ཁང་གི་བྱ་དགའ་དང་རྣམ་གྲངས་མ་དངུལ་རག་མྱོང་ཡོད་པ་རེད། དེ་མིན་ཁོ་མོས་ཨ་རིའི་ཧར་བར་དུ་གཙུག་ལག་སློབ་ཆེན་དང་ཁང་ནེལ་གཙུག་ལག་སློབ་ཆེན་དུ་གཏམ་བཤད་གནང་མྱོང་ཡོད་ལ་གཞན་ཨ་རིའི་ཕེན་སིལ་ཝེ་ནི་ཡ་གཙུག་ལག་སློབ་ཆེན་དང་ཨིན་དི་ཨ་ན་གཙུག་ལག་སློབ་ཆེན་ཝ་ཤིང་ཏོན་གཙུག་ལག་སློབ་ཆེན་སོགས་སུ་འཕྲལ་སེལ་རིག་པ་བ་གནང་མྱོང་ཡོད་པ་རེད་ལ། འགྲོ་བ་མིའི་ཐོབ་ཐང་གི་སྒྲིག་འཛུགས་མང་བོ་ཞིག་གིས་སྐྱེས་མ་ད་ཝུ་ཐི་འཕྲལ་དུ་གློད་གྲོལ་གཏོང་དགོས་ཞེས་འབོད་སྐུལ་རབ་དང་རིམ་པ་བྱས་ཡོད་ལ། གྲོས་མོལ་ཐེབས་རྩ་ཁང་གིས་ཁོང་མོའི་མིང་ཐེབས་པའི་མི་ཉེར་རྩ་བརྒྱད་ཀྱི་མིང་ཐོ་ཞིག་རྒྱ་ནག་གཞུང་ལ་ཕུལ་བ་མ་ཟད་སྐྱེས་མ་ད་ཝུ་ཐི་ཡི་གནས་སྟངས་དང་འཕྲོད་བསྟེན་གནས་བབ་སོགས་མཁོ་སྤྲོད་བྱེད་དགོས་པའི་དགོས་འདུན་བཏོན་ཡོད་པ་རེད་ལ། བསྡོམས་རྩིས་ཤིག་ལ་གཞིགས་ན་ཉིས་སྟོང་བཅུ་དྲུག་ལོ་ནས་རྒྱ་ནག་གཞུང་གིས་ཡུ་གུར་བའི་ཤེས་ལྡན་མི་སྣ་སུམ་བརྒྱ་ལྷག་འཛིན་བཟུང་དང་བཙན་འཁྲིད་བཀག་ཉར་སོགས་བྱས་ཡོད་པ་རེད་ལ། ཉིས་སྟོང་བཅུ་བདུན་ལོ་ནས་རྒྱ་ནག་གཞུང་གིས་ཡུ་གུར་ཁ་ཆེ་བ་དང་ཧ་སག་ཁ་ཆེ་བ་བསྡོམས་པའི་མི་ས་ཡ་གཅིག་དང་འབུམ་བརྒྱད་གཅིག་སྡུད་སློབ་གསོ་ར་བ་ཟེར་བར་བཅུག་ཡོད་པ་གནས་ཚུལ་མང་བོའི་ནང་ཐོན་ཡོད་པ་རེད་ལ། གསན་མཁན་རྣམ་པ་ཚོ་ཁྱེད་རྣམ་པས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན་བདག་ཀླུ་རྒྱལ་ཡིན་ད་གཞུག་ནས་མུ་མཐུད་ནས་གསན་རྒྱུ་བྱེད་ཀྱི། ཛ་དྲག་ཆེ་བའི་གནས་སྟངས་ཞི་འཇགས་ཡོང་སླད་ཨ་རི་དང་རྒྱ་ནག་གཉིས་ཀས་དཔལ་འབྱོར་དང་དངུལ་ལོར་གྱི་ལས་དོན་ཚོགས་ཆུང་གཉིས་གསར་འཛུགས་གནང་ཡོད་ཀི་ཨ་རིའི་ནོར་སྲིད་ལྷན་ཁང་དང་རྒྱ་ནག་གི་ནོར་སྲིད་ལྷན་ཁང་གཉིས་ཀྱིས་རེས་གཟའ་པ་སངས་ཉིན་དཔལ་འབྱོར་ཚོགས་ཆུང་དང་དངུལ་ལོར་ཚོགས་ཆུང་ཞེས་པའི་ཚོགས་ཆུང་གཉིས་གསར་དུ་བཙུགས་ནས་ད་ལྟའི་ཛ་དྲག་ཆེ་བའི་གནས་སྟངས་ཞི་འཇགས་ཡོང་ཐབས་སུ་འབད་བརྩོན་གནང་ཡོད་ཚུལ་ཨ་རིའི་གསར་ལས་ཁང་གིས་ཚེས་ཉེར་རྩ་གཉིས་ཉིན་ཨ་རིའི་རྒྱལ་ས་ནས་གནས་ཚུལ་སྤེལ་ཡོད་ཀི། ལས་དོན་ཚོགས་ཆུང་དེ་གཉིས་ཨ་རིའི་ནོར་སྲིད་ལྷན་ཁང་གི་དྲུང་ཆེ་ཡེ་ལོན་དང་རྒྱ་ནག་གི་ནོར་སྲིད་བློན་ཆེན་ཧི་ལི་ཧྥུང་གཉིས་ཀྱིས་འགོ་ཁྲིད་ཡོད་པ་རེད། ཨ་རིའི་ནོར་སྲིད་ལྷན་ཁང་གི་དྲུང་ཆེ་ཡེ་ལོན་གྱིས་ཚོགས་ཆུང་དེ་གཉིས་ངོ་སྤྲོད་སྐབས་དེ་ནི་འཛམ་གླིང་སྟེང་གི་དཔལ་འབྱོར་སྟོབས་ཆེན་རྒྱལ་ཁབ་གཉིས་ཀྱི་བར་དུ་བཙུགས་པའི་གཏན་འཇགས་ཀྱི་འབྲེལ་ལམ་ཞིག་དང་ཆབས་ཅིག་ཏུ་ཨ་རིའི་ཁེ་ཕན་དང་དགོས་འདུན་བྱེད་སའི་གླེང་སྟེགས་གལ་ཆེན་ཞིག་ཀྱང་ཡིན་ལ་རྒྱལ་ཁབ་གཉིས་བར་འདྲ་མཉམ་དཔལ་འབྱོར་འགྲན་རྩོད་ལ་སྐུལ་འདེད་བྱས་ཏེ་ཨ་རིའི་ཁེ་ལས་ཁང་དང་ལས་བཟོ་བར་འདྲ་མཉམ་གྱི་འགྲན་རྩོད་ཁོར་ཡུག་ཅིག་མཁོ་སྤྲོད་བྱེད་ཀྱི་ཡིན་ཞེས་འགྲེལ་བརྗོད་གནང་འདུག་དེ་སྔ་ཨ་རིའི་དཔོན་རིགས་རབ་དང་རིམ་པ་རྒྱ་ནག་ནང་འཚམས་གཟིགས་ལ་ཕེབས་ནས་ད་ལོའི་ལོ་མཇུག་ཏུ་ཨ་རིའི་སྲིད་འཛིན་དང་རྒྱ་ནག་གཙོ་འཛིན་གཉིས་མཇལ་མོལ་ཡོང་རྒྱུར་རྨང་གཞི་བཏིང་ཡོད་པ་རེད་ལ། ཉིན་ཤས་གོང་ཨ་རིའི་ཕྱི་སྲིད་དྲུང་ཆེ་བྷི་ལིན་ཁེན་དང་རྒྱ་ནག་གི་གཙོ་འཛིན་གཞོན་པ་ཧན་ཀྲེང་གཉིས་མཉམ་འབྲེལ་རྒྱལ་ཚོགས་ཀྱི་ལོ་འཁོར་ཚོགས་ཆེན་སྟེང་ཟུར་མཇལ་གནང་ཡོད་པ་རེད་ལ། ཨ་རི་དང་རྒྱ་ནག་བར་དེ་སྔོན་ཡང་ལས་དོན་ཚོགས་ཆུང་མང་བོ་ཞིག་འཛུགས་མྱོང་ཡོད་ལ་དཔེར་ན་ཉིས་སྟོང་ལྔ་ལོར་ཨ་རི་དང་རྒྱ་ནག་བར་གྲོས་ཚོགས་འཐུས་མིའི་ལས་དོན་ཚོགས་ཆུང་ཞིག་བཙུགས་པ་དང་དེ་བཞིན་དུ་ད་ལོའི་ཟླ་བརྒྱད་པར་ཨ་རིའི་ཚོང་དོན་ལྷན་ཁང་གི་དྲུང་ཆེ་རེ་མོན་རྡོ་རྒྱ་ནག་ནང་འཚམས་གཟིགས་གནང་རྗེས་ཉོ་ཚོང་དང་མ་འཛུགས་ཀྱི་གནད་དོན་ཐག་གཅོད་ཡོང་ཆེད་དཔོན་རིགས་དང་སྒེར་གཉེར་ཁེ་ལས་ཁང་གི་འཐུས་ཚབ་ཀྱིས་གྲུབ་པའི་ལས་དོན་ཚོགས་ཆུང་ཞིག་འཛུགས་རྒྱུ་བྱས་ཡོད་པ་རེད། ཨ་རི་དང་རྒྱ་ནག་བར་གྱི་འགལ་ཟླ་ཆེ་བའི་ཁྱབ་ཁོངས་སུ་སྒོ་ཁྲལ་དང་ལག་རྩལ་རྒྱ་ནག་གིས་ཐེ་ཝན་དང་ལྷོ་རྒྱ་ནག་རྒྱ་མཚོ་ཤར་རྒྱ་ནག་རྒྱ་མཚོ་སོགས་སུ་བདག་དབང་ཡོད་ལུགས་བསྙད་ནས་རྙོག་དྲ་སློང་བཞིན་པ་བཅས་ཡོད། དེ་མིན་ད་ལོའི་ཟླ་བཞི་བར་ཨ་རིའི་ནོར་སྲིད་ལྷན་ཁང་གི་དྲུང་ཆེ་ཡེ་ལོན་གྱིས་བོད་དང་ཤར་ཏུར་ཀི་སི་ཐན་ཧོང་ཀོང་སོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཟིན་བྲིས་གནང་ཡོད་པ་རེད། དེ་བཞིན་དུ་ད་ལོའི་ལོ་སྟོད་ཙམ་ལ་རྒྱ་ནག་གི་གསང་མྱུལ་དབུགས་ལྒང་ཞིག་གིས་ཨ་རིའི་རྣོ་ཚོར་ཆེ་བའི་ས་ཁུལ་གྱི་བར་སྣང་དུ་སོང་བ་དེས་རྒྱལ་ཁབ་གཉིས་ཀའི་འབྲེལ་བ་ཛ་ཇེ་དྲག་ཏུ་བཏང་བ་དང། དབུགས་ལྒང་དེས་ཨ་རིའི་ནུབ་བྱང་གི་སྣེ་ནས་ཨ་རིའི་ཤར་ལྷོའི་བར་འཕྲེད་དུ་བཅད་ནས་ཨ་རིའི་ཁ་རོ་ལེ་ན་མངའ་སྡེའི་ནུབ་མཚོ་ཆེན་མོའི་མཚོ་ཁུལ་ལ་ཐོན་ཏེ་ཨ་རིའི་དམག་གིས་མེ་ཤུགས་འཕུར་མདེལ་བརྒྱབ་ནས་གཏོར་བ་རེད། ཡིན་ནའང་རྒྱ་ནག་གཞུང་གིས་དབུགས་ལྒང་དེ་ནི་དམངས་བཀོལ་ཕྱིར་ཡིན་ལུགས་འགྲེལ་བརྗོད་གནང་ཡོད་ལ། དེ་བཞིན་དུ་ཨུ་རུ་སུས་ཡུ་ཁུ་རེན་ལ་བཙན་འཛུལ་བྱས་རྗེས་གུང་ཁྲན་རིང་ལུགས་ཀྱི་རྒྱལ་ཁབ་རྒྱ་ནག་དང་ཨུ་རུ་སུའི་འབྲེལ་བ་ཇེ་དམ་ལ་སོང་བ་དེས་ཨ་རི་དང་རྒྱ་ནག་གི་འབྲེལ་བར་གནོད་འཚེ་ཐེབས་ཡོད་པ་གནས་ཚུལ་ནང་བཀོད་ཡོད་གི། རྒྱ་ནག་གཞུང་གིས་གྲོས་མོལ་གྱི་ལམ་ནས་རྩོད་གཞི་ཅན་གྱི་ས་ཁུལ་ཁག་གི་བདག་དབང་ཐག་གཅོད་བྱེད་འདོད་ཡོད་ལུགས་ཁས་ལེན་བྱས་ཚུལ་མ་ལེ་ཞི་ཡའི་སྲིད་འཛིན་གྱིས་བཤད་ཡོད་གི། དེ་ཡང་རོའེ་ཊར་གསར་ལས་ཁང་གིས་ཚེས་ཉེར་རྩ་གསུམ་ཉིན་ཁོ་ལ་ལུམ་ཕུར་ནས་སྤེལ་བའི་གནས་ཚུལ་ནང་མ་ལེ་ཞི་ཡའི་སྲིད་འཛིན་ཨན་ཝར་གྱིས་རེས་གཟའ་སྤེན་པའི་ཉིན་ཨ་རིའི་སི་ཨེན་ཨེན་ནི་གསར་ལས་ཁང་གི་བཅར་འདྲིའི་སྐབས། རྒྱ་ནག་གཞུང་གིས་ཟླ་སྔོན་མར་ཆད་ཐིག་བཅུ་ཐམ་པས་སྦྲེལ་བའི་ས་ཁྲ་གསར་བ་ཞིག་སྤེལ་བའི་རྗེས་སུ་རྒྱ་ནག་གི་སྲིད་བློན་ལི་ཆང་གིས་ཁོང་ལ་ཁས་ལེན་གང་བྱས་སོང་ཟེར་ན། ལྷོ་ཤར་ཨེ་ཞི་ཡའི་རྒྱལ་ཁབ་ཚོ་དང་མཉམ་དུ་རྩོད་གཞི་ཅན་གྱི་ས་ཁུལ་ཁག་གི་བདག་དབང་ཐད་གྲོས་མོལ་གྱི་ལམ་ནས་རིམ་པས་ཐག་གཅོད་བྱེད་འདོད་ཡོད་པ་མ་ཟད་ས་ཁུལ་དེ་དག་དང་རྙོག་ཟིང་བསླངས་པའི་བྱ་སྤྱོད་རིགས་གཅིག་ཀྱང་སྤེལ་རྒྱུ་མིན་ལུགས་ཁས་བླངས་སོང་ཞེས་བཤད་ཡོད་གི་ཟླ་བ་སྔོན་མར་རྒྱ་ནག་གིས་སྤེལ་བའི་ས་བཀྲ་གསར་བ་དེས་ད་ལྟ་རྒྱ་གར་གྱི་མངའ་སྡེ་ཨ་རུ་ན་ཅལ་ལམ་བོད་ཀྱི་མོན་ཡུལ་ཧྲིལ་བོ་རྒྱ་ནག་གི་ས་བཀྲ་གསར་བ་དེའི་ནང་བཅུག་ཡོད་པ་རེད། ཡིན་ན་ཡང་གནད་དོན་དབྱེ་ཞིབ་པས་གལ་ཏེ་རྒྱ་དཀར་ནག་བར་གྱི་མཐའ་མཚམས་ཀྱི་གནད་དོན་དེ་སེལ་འདོད་ན་བོད་དོན་ལ་མ་ཐུག་པར་གཡོལ་ས་ཞིག་ཡེ་ནས་མེད་ཅེས་འགྲེལ་བརྗོད་གནང་ཡོད་པ་རེད། གསན་མཁན་རྣམ་པ་ཚོ་འདི་ཨེ་ཞི་ཡ་རང་དབང་རླུང་འཕྲིན་ཁང་ཡིན། དེ་རིང་གི་རང་དབང་གླེང་སྟེགས་ཀྱི་ལེ་ཚན་ནང་དུ་ཉེ་ཆར་ཨ་རིའི་སྐད་གྲགས་ཆེ་བའི་ནེའུ་ཡོག་དུས་བབ་གསར་ཤོག་སྟེང་བོད་ཀྱི་ཤེས་ཡོན་སྤྱི་ཚོགས་རིག་པ་བ་སློབ་དཔོན་ཆེན་མོ་རྒྱ་ལོ་ལགས་ཀྱིས་བོད་ནང་གི་བཅའ་སྡོད་སློབ་གྲྭའི་གནས་སྟངས་ཐད་ཀྱི་རྩོམ་ཡིག་ཅིག་སྤེལ་བ་དང་འབྲེལ་ཏེ་ཁོང་གིས་བོད་ནང་དུ་རྒྱ་ནག་གཞུང་གིས་ཆབ་སྲིད་ཀྱི་དམིགས་ཡུལ་བཟུང་ནས་བཙུགས་པའི་བཅའ་སྡོད་སློབ་གྲྭ་ཁག་གི་སློབ་གསོའི་མ་ལག་ལ་འགྱུར་བ་གཏོང་དགོས་པར་བརྗོད་པ་ལས་བོད་ཀྱི་བུ་ཕྲུག་ཚོར་ཤེས་ཡོན་སློབ་གསོ་སྤྲོད་དགོས་གི་མ་རེད་བརྗོད་ཀྱི་ཡོད་པ་མ་རེད་ཅེས

གོང་བཤད་ལྟར་སློབ་དཔོན་ཆེན་མོ་རྒྱ་ལོ་ལགས་ནས་ལོ་མང་རིང་བོད་ཀྱི་ས་ཁུལ་མང་པོར་ཕྱིན་ནས་ཡུལ་དངོས་ཀྱི་བོད་ཀྱི་བཅའ་སྡོད་སློབ་གྲྭ་ཁག་གི་གནས་སྟངས་རྒྱུས་ལོན་བརྒྱུད། རང་གི་མཐོང་ཐོས་མྱོང་གསུམ་གྱི་གནས་ཚུལ་དེ་དག་འཛམ་གླིང་མཉམ་སྦྲེལ་རྒྱལ་ཚོགས་དང་ཨ་རི་སོགས་རྒྱལ་སྤྱིའི་སྡིངས་ཆའི་ཐོག་འགྲེལ་བརྗོད་གནང་བར་ཚང་མས་དོ་སྣང་དང་གདེང་འཇོག་ཆེན་པོ་གནང་ཡོད་ལ། ཉེ་ཆར་ཨ་རིའི་སྐད་གྲགས་ཅན་གྱི་ནིའུ་ཡོག་དུས་བབ་ནང་ཁོང་གིས་དབྱིན་ཡིག་ནང་བྲིས་པའི་རྒྱ་ནག་གིས་བོད་ཀྱི་སློབ་ཕྲུག་ས་ཡ་གཅིག་ཙམ

རྒྱུ་རྐྱེན་དང་པོ་དེ་སྤྱིར་བཏང་གི་ད་ང་ཚོ་བོད་ཀྱི་ས་ཁུལ་ཡོངས་རྫོགས་པོ་རྒྱ་ལག་ཤོར་ཏེ་རྒྱ་ལག་རྒྱག་བཟུང་དེ་ནས་དེའི་ལོ་ཡུན་རིང་པོ་ནས་ད་ག་ལེར་མེད་པར་བཟོ་དགོས་ན་སློབ་གསོ་ལ་ཐུག་ཡོད་པ་སློབ་གྲྭ་མང་པོ་ཞིག་སློབ་གསོ་ལ་སྤེལ་ནས་སློབ་གསོ་གི་ལྐོག་ཇུས་སྒང་ནས། ཁོ་ཁོ་དམིགས་ཡུལ་ངན་པ་དེ་འགྲུབ་ཀྱི་ཡོད་རྒྱུ་དེ། ད་ང་ཚོ་ད་ལྟ་བར་དུ་བོད་པ་རང་གིས་ནས་ཧ་གོ་ཡོད་མ་རེད། ཕྱི་ལོགས་ནས་ལ་ཧ་གོ་ཡོད་མ་རེད་དེ་འདྲ་རྒྱ་ཁོ་རང་ཚོའི་ལྐོག་ཇུས་ཤིག་རེད། ད་ལྟའི་ང་རང་ནས་ལོ་ཉི་ཤུ་སུམ་ཅུ་གི་རིང་བོད་ཀྱི་སློབ་གསོ་ཞིབ་འཇུག་ཅིག་བྱས་ཡོད་ཙང་དེའི་གསང་བ་དེ་ངས་ཤེས་ཀྱི་ཡོད་རེད། དེ་མཚུངས་ད་ལྟ་རེ་ཨ་རིའི་ནིའུ་ཡོག་ཁུལ་གྱི་དེའི་དེའི་ཐའེམ་སི་གི་དེའི་ཁོ་རང་ཚོ་གི་ནང་ལ། ད་འདིའི་གནད་འགག་དེ་མཐོང་སོང་ཞིག་འདི་དོན་དག་ཆུང་ཆུང་ཞིག་མ་རེད། མི་རིགས་ཤིག་ཁྱོན་ནས་ཉམས་རྒུད་དུ་འགྲོ་ཡ་མང་བོ་མང་ན་རྩ་མེད་དུ་འགྲོ་རྒྱུ་དེའི་ལམ་ཁ་དེ་འཁྲིད་ཀི་ཡོད་རྒྱུ་དེ་གནད་དུ་མཐོང་སོང་རེད་འདི་འདྲ་བའི་གཞི་རྒྱ་ཆེན་པོ་ཞིག་གི་སྒང་ནས་གཅིག་ཡོང་ན་འདི་སའི་གོ་ལ་རྡོག་རྡོག་གི་འཛམ་བུ་གླིང་ཡ་ཐོན་ན་ར་དོན་དག་གལ་ཆེན་པོ་ཞིག་རེད། དོན་དག་དེ་འདྲ་ཞིག་གི་གནད་དེ་འདྲ་ཞིག་མཐོང་ནས་དང་ཡིན་གྱི་རེད་བསམ་གི་འདུག་ཨ་ལས་ད་རྩོམ་ནིའུ་ཡོག་གི་ཐའེམ་སི་ནང་ཕུལ་དགོས་ཡ་དེ་ལས་སླ་བོ་ཡོད་མ་རེད་དེའི་ནང་ནས་གཅིག་ཁོ་གི་ཀློག་མཁན་འཛམ་བུ་གླིང་ཁེབས་བསྡད་ཡོད་རེད་དབྱིན་ཇིའི་ཀློག་མཁན་འཛམ་བུ་གླིང་ཁེབས་བསྡད་ཡོད་ཀློག་མཁན་འདྲ་མིན་སྣ་ཚོགས་ཡོད་རེད་དེ་ཡིན་ཙང་ཀློག་མཁན་གི་ནང་ནས་ཁོ་རང་སུ་ཡིན་ན་ར། སློབ་གསོ་འདིའི་སྐོར་ཤེས་མཁན་དང་མ་ཤེས་མཁན་ཆ་ཚང་གི་ཅིག་ཀློག་ཐུབ་དང་གོ་བ་ཡང་ལེན་ཐུབ་ཡ། གནད་འགག་ཆེ་བའི་དོན་དག་དེ་ག་རེད་འབའ་ཏི་འགོ་ཚེ་ཡ་དེ་ཕྱོགས་ཐམས་ཅད་ཀྱི་རྐྱེན་མང་པོ་ཅིག་ཚང་དགོས་ཀྱི་ཡོད་རེད་དེ་ད་ད་ངས་དེ་དེའི་སྐོར་དེ་ཅིག་རྒྱུས་ལོན་ཅིག་བྱས་དེ་ནས་བོད་ཀྱི་སློབ་གསོའི་སྒང་ནས་ད་རྒྱ་ནག་གང་གཟུགས་དེའི་བོད་མི་རིགས་འདི་གཞི་ནས་མེད་པ་བཟོ་གི་ཡོད་རྒྱུ། ཡུན་རིང་པོའི་སྒང་ནས་ག་ལེ་བྱས་ནས་མེད་པ་བཟོ་རྒྱུ་བཟོ་གི་ཡོད་རྒྱུའི་གནས་སྟངས་འདི་ཕྲན་ཚེགས་ཀྱི་སོ་སོ་གི་ནང་གི་བུ་གུ་ཆུང་ཆུང་གི་སྒང་ལ་བྱུང་ཡོང་བའི་འགྱུར་བ། རང་གི་རིག་གནས་རང་གི་མི་རིགས་རང་གི་སྐད་རང་གི་མི་རིགས་རང་གི་ཁ་ཟས་དང་ཆ་ཚང་རྒྱང་ཐག་ཆད་ཡོང་རྒྱུ་འདི་གི་དངོས་རྟགས་འདི་ངས་ངོས་ཟིན་དེ་ནས་དེའི་སྒང་ནས། ད་རིམ་གྱིས་རྒྱ་བསྐྱེད་དེ། ད་ལྟ་གི་བཅའ་སྡོད་སློབ་གྲྭའི་ནང་རེ་ལྷག་པར་དུ་ལོ་བཞི་ནས་དྲུག་གི་བོད་ཀྱི་ཕྲུ་གུ་བཅའ་སྡོད་སློབ་གྲྭའི་ནང་བཞག་བྱས་ནས་འདི་ལྟ། འདི་གང་ཁྲིད་རྒྱ་ཆུང་ས་ནས་ཞེ་དྲག་གི་སྐོར་རང་གི་དཔེ་མཚོན་གསལ་བོ་བྱས་གསལ་བོ་བྱས་རང་གི་མྱོང་བ་དང་མཐོང་ཐོས་མྱོང་གསུམ་ལ་སྦྱར། དེ་ནས་རིམ་གྱིས་རྒྱ་ཆེ་ཕྱོགས་གི་དེའི་བཅའ་སྡོད་སློབ་གྲྭ་གི་ཕྱོགས་ཡོངས་ཀྱི། གནས་སྟངས་དེ་འགྲེལ་བརྗོད་བྱེད་ཆེད་བསྟན། ད་ལྟའི་ནང་ནས་ང་ཚོ་བོད་རང་གི་ཚོགས་འདུ་འདིའི་ནང་ནས་ཅིག་དོ་སྣང་བྱུང་མེད་ས་བོ་གཙོ་བོ་ཆི་ཟེར་ན་བསླབ་གཞི་གི་ཞིབ་འཇུག་དེ། ཞིབ་འཇུག་སུས་ཀྱང་བྱས་མེད་ཀྱང་བསླབ་གཞི་གི་གནད་དོན་དེ་འགག་རྩ་ཐིག་བོ་རེད་དེ་ཧ་གོ་གི་ཡོད་མ་རེད། བསླབ་གཞི་གི་སློབ་གསོ་གི་སློབ་གསོ་གི་ངོ་བོ་དང་སློབ་གྲྭ་གི་མི་རིགས་སུ་གི་སློབ་གསོ་ཡིན་པ་དེ་ཐག་གཅོད་གི་ཡོད་རེད། བསླབ་གཞི་གི་ནང་ལོགས་ནས་བོད་རང་གི་རིག་གནས་དེ་ག་ཚད་ཡོད་པ། འདི་གང་དེ་ནི་དེ་ནི་སློབ་གསོ་གི་ངོ་བོ་འཇོག་དགོས་པ་ལས་དེ་ཡིན་ཙང། དེ་གང་དུ་བྱེ་བ་ཆ་ཚང་སྣང་ཅིག། དྲི། དེ་ཡིན་ཙང་ཁོ་རང་ཚོ་བོད་ལ་འདི་གང་དེ་ཅིག་དོ་སྣང་ཧྲིལ་བོ་ཡོང་དགོས། ད་འདི་ཡི་བརྒྱུད་རིམ་དགོན་གཅིག་བར་གསུམ་ལ་བརྒྱུད་རིམ་རིང་ལུགས། འབྱུང་འགྱུར་གྱི་ཁོ་གི་ཉེན་ཁ་དེ་ཆ་ཚང་གསལ་བོ་ཅིག་བྲིས་ཡོང་མཚམས་པ་ཁོ་རང་ཚོ་དེ་ཁྱེར་ནས་དུག་སྐད་ཆེན་པོ་རྡོག་རྡོག་ཅིག་གིས་འཛམ་བུ་གླིང་གི་ཀློག་མཁན་གྱི་སྤྱན་ལམ་དུ་འདྲེན་རྒྱུ་འདི་དེ་ཡིན་ད། དེང་སྐབས་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ཚན་པ་སོགས་རྒྱལ་སྤྱིའི་སྟེང་རྒྱ་ནག་གཞུང་གིས་བཙུགས་པའི་བོད་ནང་གི་བཅའ་སྡོད་སློབ་གྲྭའི་སྐོར་ལ་རྒྱ་ནག་གཞུང་ལ་འདྲི་རྩད་སོགས་གནས་ཚུལ་བྱུང་བཞིན་པར་བརྟེན་རྒྱ་ནག་ཕྱོགས་ནས་ཀྱང་གང་ཐུབ་དེར་ཁ་གཏད་ཀྱི་འགྲེལ་བཤད་རྒྱག་གི་ཡོད་པ་རེད།

ཡང་དེའི་ཐད་སློབ་དཔོན་ཆེན་མོ་རྒྱལ་ལོ་ལགས་ནས་གསུངས་ན། དུས་རབས་ཉེར་གཅིག་པའི་ཚན་རྩལ་ཡར་རྒྱས་ཀྱི་དུས་འདིར་ཤེས་ཡོན་གལ་འགངས་ཆེ་བ་སུས་ཀྱང་ཤེས་ཀྱི་ཡོད་ལ། བོད་ནང་གི་ཞིང་འབྲོག་མང་ཚོགས་ཀྱི་བུ་ཕྲུག་ཚོར་ཤེས་ཡོན་སློབ་གསོ་སྤྲོད་རྒྱུ་གལ་ཆེན་པོ་རེད། ང་ཚོས་ཤེས་ཡོན་མི་དགོས་ཟེར་གྱི་མེད་ང་ཚོས་ངོ་རྒོལ་བྱེད་པ་དེ་རྒྱ་ནག་གཞུང་གིས་ཆབ་སྲིད་ཀྱི་དམིགས་ཡུལ་བཟུང་ནས་བསྒྲུབས་པའི་བཅའ་སྡོད་སློབ་གྲྭ་ཁག་གི་སློབ་གསོའི་མ་ལག་ལ་འགྱུར་བ་བཏང་ནས་བོད་མི་རིགས་ཀྱི་སྐད་ཡིག་དང་རིག་གཞུང་སྲོལ་རྒྱུན་སློབ་གཉེར་བྱེད་ས་ཡོད་པ། དགེ་རྒན་དེ་ཚོ་ཡང་རྒྱ་ནག་ནས་མངགས་པ་མ་ཡིན་པར་བོད་རིགས་རྣལ་མ་ཡིན་པ། བྱིས་པ་དང་དགེ་རྒན་ཕ་མའི་དབར་སྐད་བརྡ་འཕྲོད་པ་ཡིན་དགོས་པ་བརྗོད་ཀྱི་ཡོད་ཟེར། ད་ལོ་ར་ད་ཟླ་བ་བརྒྱད་པའི་ཚེས་བཅུ་བཞི་ཉིན་མ་པེ་ཅིན་ནས་བོད་རིག་གི་ཚོགས་འདུ་འཚོགས་འདུག་དེ་སྐབས་ནས་ཕྱི་ག་ནས་ཡིན་ཡོང་འབྱུང་གི་ཉིན་ཡིན་པས་བཀྲ་ལོ་ཟེར་བ་དེ། པེ་ཅིན་གྱི་བོད་རིག་གི་ཞིབ་འཇུག་ལྟེ་གནས་ཀྱི་དེ་དཔལ་འབྱོར་སྤྱི་ཚོགས་ཞིབ་འཇུག་ཁང་གི་འགན་འཛིན་རེད་ཁོ་བཀྲ་ལོ་རེད། འདི་གི་སྤྱིར་བཏང་གི་དེའི་བཅའ་སྡོད་སློབ་གྲྭ་གི་སྐོར་ང་ཚོ་ཕྱི་ལོགས་ནས་ལས་འགུལ་སྤེལ་ཡོང་དེ་གསང་བ་དེ་ཕྱི་ལོགས་བ་འདོན་ཡོང་མཚམས་པ་ཁོ་གི་འགྲེལ་ལོག་རྒྱབ་ནི་མ་ཟད་ཀི་བོད་ཕྱི་ནང་གཉིས་ཀི་བར་ར་ཡང་འགལ་རྐྱེན་བཟོ་ཡག་གི་འགྲེལ་བཤད་ཅིག་རྒྱག་ཡོང་གི་འདུག་ཕྱི་ལོགས་ནས་ང་ཚོ་བཅའ་སྡོད་སློབ་གྲྭ་འདི་ངོ་རྒོལ་བྱེད་གི་ཡོད་རྒྱུ་སློབ་གྲྭ་འདི་ཆ་ཚང་སྒོ་རྒྱག་དགོས་ཡོད་རེད་ང་ཚོ་བོད་པ་ལ་སློབ་གསོ་དགོས་གི་མེད་དེ་ལབ་གི་ཡོད་མ་རེད། ང་ཚོ་དགོས་རྒྱུ་དེ་དེ་སྔ་མ་ངས་ལབ་རྒྱུ་དེ་ནང་བཞིན་ང་ཚོ་གི་དེ་བོད་རང་གི་རིག་གནས་དང་བོད་རང་གི་མི་རབས་བོད་རང་གི་མ་འོངས་པའི་སྤྱི་ཚོགས་སྐྱོང་ཐུབ་ནས་མི་སྣ་གསོ་སྐྱོང་བྱེད་ཐུབ་པའི་བོད་རང་གི་རིག་གནས་རྒྱུན་འཛིན་བྱ་ཐུབ་ནས་དེ་འདྲ་གི་སློབ་གསོ་གི་མ་ལག་དགོས། དེ་གང་དེ་སློབ་གསོ་བསྒྱུར་བཅོས་བཏང་ནས་བསྒྱུར་རྒྱུ་སློབ་གསོ་དེ་སྒོ་བརྒྱབ་ཅེ་ན་བོད་ཀྱི་སློབ་གྲྭ་འོག་གི་ངོ་བོ་ཚང་ནས་སྐྱེ་བོ་དང་ཁྱད་ཆོས་སོང་ནོ་བོ་སློབ་གསོ་དེའི་དགོས་མཁོ་ཡོད་ར་ལབ་གི་ཡོད་མ་རེད་ང་ཚོ་སློབ་གསོ་དགོས་ལབ་གི་ཡོད་མ་རེད་སློབ་གསོ་གལ་ཆེ་ཚེ་ང་ཚོས་ཧ་གོ་གི་ཡོད་རེད་དེ་གནད་འགག་རེད་མཐོང་གི་ཡོད་རེད་དེ་ཡིན་ཙང་ང་ཚོས་ཕྱི་ལོགས་ནས་འདི་འདྲ་ཞིག་སྐམ་པོ་ཅིག་ཞིག་ཅེས་ཁུལ་ཐབ་པ་དང་བྱེད་ཡོད་ར་མ་གཏོགས་བོད་ནང་གི་ང་ཚོ་གཞིས་ལུས་མི་མང་མི་རབས་གཞོན་པ་ཆ་ཚང་སློབ་གསོ་དགོས་མཁོ་མེད་ལབ་གི་ཡོད་མ་རེད། ང་ཚོས་རྒྱ་བསྒྱུར་ཆོག་གི་མེད། ང་ཚོའི་སྐད་དང་རིག་གཞུང་སློབ་གསོ་དེ་ལག་ཆ་ཞིག་ཏུ་བྱས་ནས་ང་ཚོའི་སྐད་དང་རིག་གཞུང་དེ་གའི་རྒྱུན་གཅོད་གི་དབུ་འཇུག་གནས་སྟངས་དེ་དང་དེ་གའི་སྒྲིག་འཛུགས་དང་བྱ་བ་སྒོ་རྒྱག་གི་ཡོད། དེ་ལབ་གི་ཡོད་ར་མ་གཏོགས་སློབ་གསོ་གལ་ཆེ་ས་ང་ཚོས་ཤེས་གི་ཡོད་རེད། ང་ཚོ་སློབ་གསོ་དགོས་གི་ཡོད་དེ་ཙང་གྲྭ་ལོག་གི་འགྲེལ་ལོག་གཉིས་རྒྱག་གི་ཡོད་རེད། གཅིག་ནས། བཅའ་སྡོད་སློབ་གྲྭ་བཟང་བཟང་གི་རེད་ཟེར་རྒྱུ་མང་བོ་བཤད་གི་འདུག་ཁོའི་ནང་བཞིན་ཡོང་གི་རེད། ཁོ་དཔེ་མཚོན་ཡག་པོ་ཞིག་མ་རེད། ཁོ་དཔེ་མཚོན་ཡག་པོ་ཞིག་མ་རེད། ཁོ་དཔེ་མཚོན་ཡག་པོ་ཞིག་ག་རེ་བྱས་མ་རེད་ལབ་ན། ཁོ་ག་བོད་ཡིག་གི་སྒང་ནས་རང་རྐྱ་ཐུབ་པའི་སྒང་ནས་ཞིག་བོད་རང་གི་རིག་གནས་ལ་སྤྱི་ཚོགས་ཞིབ་འཇུག་བྱེད་ཐུབ་གི་མེད་བ། ཁོ་རྒྱ་ཡིག་གི་སྒང་ནས་འགྲོ་དགོས་བ། ཨོ་ཡ། ཁོ་ག་ནང་བཞིན་ཁོ་ག་དཔེ་མཚོན་བཞག་ཡོང་བ་ཡིན་ན་འགྲིག་བ་མ་རེད། ཏག་ཏག་འགྲིག་བ་མ་རེད། བོད་ཀྱི་སྐད་དང་རིག་གནས་ཞིབ་འཇུག་དང་ལག་ལེན་བྱེད་མ་ཐུབ་མཁན་དེ་འདྲ་གི་མང་པོ་ཞིག་གི་ངང་འགྲོ་རྒྱུ་དགོས་དུས་ཀྱང་མི་དགོས་དེ་ནི་དེ་འགྲིག་གི་བ་མ་རེད་ཁོ་ག་དེའི་སྒང་ན་འགྲེལ་ལོག་རྒྱག་གི་བ་ཞིག་གཉིས་ནས་བཅའ་སྡོད་སློབ་གྲྭ་འཛུགས་རྒྱུ་དེ་བོད་པ་གི་གྲོང་གསེབ་དང་སློབ་གྲྭ་ཡོད་རྒྱུ་གི་བར་ལ་དེ་རྒྱང་ཐག་ཆད་ནས་རྒྱང་ཐག་རིང་སོང་ནས་ཨ་ནི་བཅའ་སྡོད་སློབ་གྲྭ་བཅའ་སྡོད་མ་བྱས་རང་བྱས་དེ་ལབ་གི་བསྡད་ར་མ་རེད། ཨོ་ཡ། སྤྱི་ལོ་ཆིག་སྟོང་དགུ་བརྒྱ་གྱ་བཅུ་ཐམ་པ་ལོའི་ཐོས་བ་ཐུ་ཀྲང་ནས་བཟུང་སྟེ་ད་ལྟ་བར་ལོ་མང་པོའི་རིང་སློབ་གྲྭ་བོད་ཀྱི་གྲོང་གསེབ་ཀྱི་ནང་རེ་རེ་གི་ནང་ཕལ་ཆེར་བརྒྱབ་ཡོད་རེད། ཉིས་སྟོང་དགུ་གི་ལོ་ཆ་ཚང་སྒོ་བརྒྱབ་སོང་བ། དེ་ནས་གྲོང་གསེབ་ན་སློབ་གྲྭ་མེད་བར་བྱས་ནས་དེ་ད་ཡིན་མཚོ་ལབ་དགོས། དེ་དབྱིན་ཇིའི་ནང་ནས township ལབ་གི་ཡོད་རེད། ད་རྒྱ་ཡིག་གི་ཤང་ཀྲང་ཕུའུ་དེ་གི། དེ་ལྟེ་གནས་བྱས་དེ་ནས་ཅིག་ཨ་ནི་དེའི་སྒང་ཕྲུ་གུ་སློབ་གྲྭ་འགྲོ་ན། མ་འགྲོ་རང་འགྲོ་བྱས་ད་བཅའ་སྡོད་ཞག་སྡོད་མ་དྲི་མ་བྱས་རང་བྱས་ཆེད་དུ་བྱས་ཡོད་རེད། གསན་མཁན་རྣམ་པ་དུས་ཚོད་ཀྱི་དབང་གིས་དེ་རིང་གི་ལེ་ཚན་གཏོང་མཚམས་འདི་ནས་འཇོག་རྗེས་ལེ་ཚན་རྗེས་མར་མུ་མཐུད་དུ་དུས་རབས་སྔོན་མའི་ལོ་རབས་བརྒྱད་ཅུ་དང་དགུ་བཅུའི་ནང་གི་བོད་ནང་གི་བཅའ་སྡོད་སློབ་གྲྭ་ཁག་དང་ད་ལྟའི་བཅའ་སྡོད་སློབ་གྲྭ་ཁག་གི་གནས་སྟངས་བར་གྱི་ཁྱད་པར་དང་འགྱུར་བ་སོགས་ཀྱི་སྐོར་ལ་གླེང་མོལ་བྱེད་རྒྱུ་ཡིན།

གསན་མཁན་རྣམ་པ་ཚོ་ཨ་མི་རི་ཀའི་རྒྱལ་ས་ཝ་ཤིན་ཊོན་ན་ཡོད་པའི་ཨེ་ཞི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་རྒྱང་སྲིང་བྱས་ཚར་བ་ཡིན། དེ་རིང་གི་ལས་རིམ་འདིའི་རྩོམ་སྒྲིག་འགན་འཁུར་བ་དོན་གྲུབ་རྣམ་རྒྱལ་ལགས་རེད་ལས་རིམ་གོ་སྒྲིག་དང་རྒྱང་སྲིང་བྱེད་མཁན་ཕྲན་སྟག་ལྷ་རྒྱལ་ཡིན། རྣམ་པ་ཚོས་ང་ཚོའི་རླུང་འཕྲིན་ལ་གསན་པར་བཀའ་དྲིན་ཆེ་ང་ཚོ་ལེ་ཚན་རྗེས་མར་སླར་ཡང་མཇལ་ཡོང།